ད་རིང་གི་ཆོས་རིག་གི་ལེ་ཚན་འདིའི་ནང་རྒྱལ་མཆོག་སྐུ་འཕྲེང་དགུ་པ་ལུང་རྟོགས་རྒྱ་མཚོའི་མཛད་རྣམ་སྙན་སྒྲོན་ཞུ་ཡས་ཡིན། དེ་ཡང་རྒྱལ་མཆོག་སྐུ་འཕྲེང་དགུ་པ་ལུང་རྟོགས་རྒྱ་མཚོ་ནི་ཕྱི་ལོ་གཅིག་སྟོང་བརྒྱད་བརྒྱ་བཅུ་མེད་ལྔ་ལོར། མདོ་སྟོད་ཆོས་འཁོར་དགོན་གྱི་ཉེ་འགྲམ་དུ། ཡབ་བསྟན་འཛིན་ཆོས་སྐྱོང་དང། ཡུམ་དོན་གྲུབ་སྒྲོལ་མ་གཉིས་ཀྱི་སྲས་སུ་སྐུ་འཁྲུངས། སྐུ་གོང་མའི་ན་བཟའ་ཉེར་སྤྱད་ཡོངས་རྫོགས་ངོས་འཛིན་གསལ་པོ་གནང་བ་སོགས་རྟགས་མཚན་དུ་མ་བསྟན་ཏེ་ཕྱི་ལོ་གཅིག་སྟོང་བརྒྱད་བརྒྱ་བཅུ་མེད་བདུན་ལོར་དགུང་ལོ་གཉིས་ལ་ཕེབས་པའི་སྐབས་རྒྱལ་བའི་ཡང་སྲིད་འཁྲུལ་བྲལ་དུ་ངོས་འཛིན་ཞུས། དེ་ནས་ལྷ་སར་གདན་དྲངས་ཏེ་པཎ་ཆེན་སྐུ་འཕྲེང་བདུན་པས་དབུ་སྐྲ་གཙུག་ཕུད་བཞེས་ཏེ་མཚན་ལ་བློ་བཟང་དབང་ཕྱུག་ལུང་རྟོགས་རྒྱ་མཚོ་ཞེས་གསོལ་ཞིང་སྐབས་དེར་མན་ཇུ་ཨམ་བན་གྱིས། ཡང་སྲིད་ངོ་མར་ཡིད་ཆེས་ཡོང་ཆེད་གསེར་བུམ་དཀྲུག་འདོན་ལག་བསྟར་བྱ་རྒྱུའི་འབོད་སྐུལ་བྱས་ཡོད་ཀྱང་དེ་ལྟར་མ་དགོས་པར་ཆོས་ཕྱོགས་ཀྱི་བརྟག་ཞིབ་ལ་ཐུགས་གཏན་འཁེལ། ཕྱི་ལོ་གཅིག་སྟོང་བརྒྱད་བརྒྱ་བཅོ་གསུམ་ལོར་པཎ་ཆེན་རིན་པོ་ཆེའི་དྲུང་ནས་དགེ་ཚུལ་གྱི་སྡོམ་པ་བཞེས་ཡོད་པ་རེད། དེ་ཡང་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཟུར་པ་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས་གཤམ་དུ་རྒྱལ་བ་ལུང་རྟོགས་རྒྱ་མཚོའི་མཛད་རྣམ་སྙིང་བསྡུས་ངོ་སྤྲོད་གནང་བ་ཞིག་གསན་གྱི་རེད། རྒྱལ་མཆོག་སྐུ་འཕྲེང་དགུ་པ་ལུང་རྟོགས་རྒྱ་མཚོའི་རྣམ་ཐར་སྙིང་བསྡུས་གཅིག་གསུང་རོགས་གནང། བདག་ལ་གསུངས། རྒྱལ་དབང་སྐུ་འཕྲེང་དགུ་པ་ལུང་རྟོགས་རྒྱ་མཚོ་ནི་འཁྲུངས་རབས་གསོལ་འདེབས་ལས། ཇོ་བོ་སྒྱོག་ཆེན་བྱིན་རླབས་ལྷ་རིགས་ལས། འདན་ཡུལ་སྐུ་འཁྲུངས་སྔོན་གནས་རྗེས་སུ་དྲན། ལྷག་པའི་ལྷ་ཡི་ཞལ་གཟིགས་བསྟན་པ་འཛིན། ངག་དབང་ལུང་རྟོགས་རྒྱ་མཚོར་གསོལ་བ་འདེབས། ཞེས་གསུངས་པ་ལྟར་ལྟ་ཅི། སྲིད་པ་ཆགས་པའི་ལྷ་དགུའི་ནང་ནང་ཚན་ལ་ཇོ་བོ་སྒྱོག་ཆེན་གྱིས་བྱིན་གྱིས་བརླབས་པ་དག་ལ་བརྟེན་ནས་མདོ་ཁམས། སྡེ་དགེའི་ཁྱབ་ཁོངས་ལ་ཡར་འདན་ཁོག་ཟེར་དེ་ཡར་འདན་ཆོས་འཁོར་དགོན་གྱི་ཉེ་འདབས། ཆོས་འཁོར་དཔོན་ཚང་ཟེར་བྱེད་དེ་དེ་ཡང་ཨ་ནི་ཡང་ཅིའི་གླིང་གེ་སར་རྒྱལ་པོའི་སྐུ་རྒྱུད་ཡིན་པ། གང་དག་ཡབ། བསྟན་འཛིན་ཆོས་སྐྱོང་དང་ཡུམ་དོན་གྲུབ་སྒྲོལ་མ་གཉིས་ཀྱི་སྲས་ལ་ཡ་ཨན་སྐུ་འཁྲུངས། ཨན་ང་ཚོ་གཞུང་བསྟེན་དགྲ་ལྷའི་རྒྱལ་པོ་གནས་ཆུང་ཆོས་རྒྱལ་ཆེན་པོས་ཨན་བྲིས་ཤོག་ལ། ཨན་བྲིས་པ་བསྐྱོན་ནས་ཨན་འདི་ཆོས་འབྲེལ། ཆོས་འཁོར་ཨན་དཔོན་ཚང་ལ་སྤྲོད། དོན་གྲུབ་པ་ཡུམ་ཟེར་ཏེ་ད་གང་དག་འདི་རེད་དོན་གྲུབ་པ་ཡུམ་ཟེར་ཏེ་ཡུམ་དོན་གྲུབ་འདི་དང་དེ་གུང་ལས་ཞུས་པ་ན་དོན་གྲུབ་སྒྲོལ་མ་དེབ་འདི་གི་བཏགས་མིང་གི་དེ་ནས་ཡུམ་གྱི་མཚན་ད་གསུངས་ཏེ་ད་ཡང་སྲིད་ཕེབས་ཡོད་པའི་སྐོར་དངུལ་ལུང་བསྟན་གནང་བ་ནང་བཞིན་གྱི་སྐུ་འཁྲུངས་མ་ཐག་ལ་ཡུམ་ལ་ཡང་ཨ་མ་ཞེས་ཏེ་འབོད་པར་གནང་བ་དང་ཨ་མ་ཎི། གསུངས་པ། དེ་ག་ནང་བཞིན་སྐུ་འཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་ཡིན་ཞེས་ཏེ་ཞལ་གྱིས་བཞེས། གནང་བ་བཞིན། ཨ་ནི་ཀུན་གཟིགས་ལྔ་པ་ཆེན་པོའི་ཌ་རུ་དྲིལ་བུ་དང། ཨ་ནི་རྒྱུན་དུ་ནི་ཕྱག་དར་ཕྱག་བཞེས་གནང་བ་འདི་སྐད་དེ་ངོས་འཛིན་གནང། ཨ་ནི་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོས་ཨ་ནི་ལྡན་ཆོས་འཁོར་དགོན་ལ་ཡང་རྗེ་དགེ་འདུན་གྲུབ་ཀྱི་སྐུ་བརྙན་ཞིག་སྔོན་མ་གསོལ་བསྩལ་གནང་ཡོད་པ་དེ་ཨ་ནི་མཇལ་མ་ཐག་ལ་ཡར་ལ་ཨ་ནི་ཕྱག་མཛུབ་བཙུགས་པ་གནང་སྟེ་འདི་ང་རེད། ཟེར་ནས་གསུང་བྱོན་པ་དང། རྒྱུན་དུ་ནི་ཞལ་འདོན་དེ་གཙོ་བོ་དེ་ཅིག་དམིགས་བརྩེ་མ། ཞལ་འདོན་གཙོ་བོ་ལ་གསུངས་པ་དང་ཇ་མཆོད་སྐབས་ལ་ཡང་དམིགས་བརྩེ་མའི་ཐོག་ནས་ཇ་མཆོད་ཕུལ་བ་གནང་གི་ཡོད་དོ། ཨ་ནི་སྐུ་གོང་མའི་གི་གཟིམ་འགག་གིས་ང་ངོ་ཤེས་ཀྱི་འདུག་བས་ཞེས་ཏེ་སྙན་སེང་ཞུས་པའི་སྐབས་ལ་ཡག་པོ་བྱས་ནས་གཟིགས་ནས། རབ་བརྟན་རྒྱ་མཚོ་མ་རེད་པས་གསུངས་ཏེ་ད་དེའི་ཁོག་ལ་ཡོད་པ་ཚང་མ་ཀློག། ཅིག་ད་ངོ་ཤེས་སོང་བྱས་ནས་ཚང་མ་ཅིག་གད་མོ་ཤོར་དགོས་པ་དེ་འདྲའི་གནས་ཚུལ་བྱུང་འདུག་དེ་ནས་ཀུན་གཟིགས་པཎ་ཆེན་བསྟན་པའི་ཉི་མ་མཆོག་གིས་རྒྱལ་བའི་ཡང་སྲིད་དུ་ངོས་འཛིན་བྱས་ནས་དབུ་སྐྲ་གཙུག་ཕུད་བཞེས་ཏེ་མཚན་ལ་ཡང་ལུང་རྟོགས་རྒྱ་མཚོ་ཞེས་གསོལ་བར་གནང། འོན་རྒྱལ་སྲས་སྤྲུལ་སྐུ་དང་དེ་མོ་ཧོ་ཐོག་ཐུ་ཐུབ་བསྟན་འཇིགས་མེད་རྒྱ་མཚོ་གཉིས་ཡོངས་འཛིན་བསྟེན་པར་གནང་སྟེ། གསན་བསམ་གནང། རྒྱལ་མཆོག་སྐུ་ཕྲེང་དགུ་པ་ལུང་རྟོགས་རྒྱ་མཚོ་མཆོག་གིས་ལུགས་གཉིས་ཆབ་སྲིད་ཀྱི་ཐུགས་འགན་བཞེས་པའི་སྐོར་མཛད་རྣམ་ཁག་གི་ནང་གང་ཡང་གསལ་མེད་ཅིང། རྒྱལ་མཆོག་འདིའི་སྐུ་དུས་སུ། གོར་ཁའི་དམག་དཔུང་གིས་བཀྲ་ཤིས་ལྷུན་པོའི་ནང་བཙན་འཛུལ་བྱས་པའི་སྐབས་རྒྱལ་ས་ལྷ་སའི་ནང་དུ་ཡང་གོར་ཁའི་དམག་མི་དཔུང་འཇུག་བྱ་རྒྱུའི་ཉེན་ཁ་ཡོད་པའི་སྐོར་གནས་ཚུལ་ཁྱབ་བརྡལ་དུ་ཕྱིན་ཏེ། རྒྱལ་བ་མཆོག་གནས་སྐབས་ལྷ་ས་ནས་ཉེན་གཡོལ་དུ་ཕེབས་དགོས་པའི་འབོད་སྐུལ་ཞུས་ཡོད་ཀྱང། རྒྱལ་བ་མཆོག་གིས་དེ་འདྲའི་ཉེན་ཁ་གང་ཡང་ཡོང་རྒྱུ་མེད་ལུགས་བཀའ་གནང་བའི་ཐད་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས། རྒྱལ་མཆོག། འདི་ཡི་ད་ཁོ་འདི་ལུགས་གཉིས་ཆབ་སྲིད་ཀྱི་ཐུགས་འགན་བཞེས་པའི་སྐོར། མཛད་རྣམ་ཁག་ལ་གསལ་གྱི་མི་འདུག་ཡིན་ན་ཡང་རྒྱལ་མཆོག་འདིའི་སྐུ་དུས་ལ་ཡང་བྱང་གོར་ཁའི་དམག་གིས་བཀྲ་ཤིས་ལྷུན་པོ་བར་ལ་ཡ་ཨ་ནི་བཙན་འཛུལ་བྱས་ནས་བྱུང་ཆོག་དེ་དུས་ལྷ་ས་ཨ་ནི། ཡ། ཡོང་གི་རེད་སང་ཡོང་གི་རེད་གནངས་ཡོང་གི་རེད་ཅེས་འདི་དག་སྦིར་གྲགས་ཆེན་པོ་ཞེ་པོ་ཅིག་འདུ་བྱུང་བའི་སྐབས་དེ། རྒྱ་ནག་གོང་མའི་སྐུ་ཚབ་ད་ལྷ་ས་ལ་ཡོད་པའི་ཨམ་བན་གཉིས། རྟ་རྔ་ཁྲོད་རྒྱལ་དབང་མཆོག་བྱང་རྭ་སྒྲེང་ཙམ་དང་དེ་ནས་རིམ་པས་ཁམས་མི་ཉག་མགར་ཐར་ཕྱོགས་ལ་ཡང་ཉེན་གཡོལ་ལ་ཕེབས་ན་མ་གཏོགས་ད་བཟོད་པ་མི་འདུག་ཞེས་ཏེ་སྙན་སེང་ཞུས་པའི་སྐབས་ལ་རྒྱལ་མཆོག་དགུང་ལོ་ད་སྐུ་ཞེ་དྲག་གི་སྐུ་ན་ཕྲ་མོ་ཡིན་ན་ཡང། གོར་ཁའི་དམག་ལྷ་ས་ལ་ཡོང་ཐུབ་ཀྱི་མ་རེད་ཟེར་ཏེ་ཐག་བཅད་དེ་འདྲས་ཅིག་གསུངས་པ་གནང་འདུག། གནང་ནས་ད་གང་ལྟར་ཁྱེད་རང་ནི་བློ་བདེ་པོ་བྱས། ཟེར་སེམས་ཁྲལ་བྱེད་དགོས་མ་རེད་ཟེར་ཏེ་དེ་འདྲས་གསུངས། ད་ག་ནང་བཞིན་བྱས་ཡང་སྐབས་ཤིག་ལྷ་སའི་གཙང་པོ། དེ་དེ། རྒྱས་ནས་སྔར་དང་མ་འདྲ་བར་རྒྱས་ནས་ནས་ད་གྲོང་ཁྱེར་ལ་ག་འདྲས་བྱས་ཡོང་བསམ་པའི་ཅིག་གིས་ད་ཨམ་བན་གཉིས་ཀྱིས། ལྷ་སའི་གཙུག་ལག་ཁང་ལ་ད་ཆུའི་འཇིགས་པ་སྐྱོན་ཆག་ཆེན་པོ་ཡོང་ས་རེད་ཟེར་ཏེ་དགོངས་སྐོར་ཞུས་པའི་སྐབས་ལ། གཙང་ཆུ་དེ་ད་གང་ལྟར་གློ་བུར་གློ་བུར་དུ་རྒྱས་པ་ཙམ་མ་གཏོགས་གཙུག་ལག་ཁང་ལ་འདི་བྱེད་ཡག་གི་སྐྱོན་ཆེན་པོ་གང་ཡང་ཡོང་གི་མ་རེད། མགྱོགས་པོ་འབྲི་འགྲོ་གི་རེད་གསུངས་ནས་གང་ལྟར་གསུངས་པ་ནང་བཞིན་བྱས་ནས། མགྱོགས་པོ། ཨ་ནི། གཙང་པོ། འབྲི་སྟེ་ཚང་མ་དེ་ཧ་ལས་དགོས་པ་ཅིག་དེ་འདྲས་བྱུང་འདུག། ནོས། དེ་ནས་དཔྱིད་ཀའི་སྐབས་ལ་ཡ་ཆར་པ། ཤིན་ཏུ་དཀོན་པའི་སྐབས་དེ་ཡ་ཨ་ནི་ཆར་འབེབས་ཀྱི། ཆོ་ག། མཛད་དེ་ཆར་ཆུ་དུས་ཐོག་བབས་པ་དང་འཁྱམ་པའི་མི་སེར། ཁོངས་ལ་ཡ་ད་ག་ནང་བཞིན་གྱི་ཟས་གོས་ཀྱིས་ཕོངས་པའི་སློང་མོ་བ་སྤྲང་པོ་རྣམས་ལ་ཡ་ཟས་གོས་སྦྱིན་པ་གནང་སྟེ་ཁོ་ཚོའི་རེ་བ་སྐོང་བ་གནང་བ། བྱས། དགུང་ལོ་དགུའི་ཐོག་ལ་ཡང་པཎ་ཆེན་རིན་པོ་ཆེའི་དྲུང་ནས་དགེ་ཚུལ་གྱི་སྡོམ་པ་བཞེས། དགུང་ན། རྩ་བའི་ཅིག་ཁོང་དགུང་ན། ཕྲ་བོ་ཡིན་ན་ཡང་ཆོས་ཀྱི་སློབ་གཉེར་ཐོག་ལ་ཧ་ལས་དགོས་པ་ཞིག་འདི་འདྲ་ཅིག་བྱུང་འདུག། ཡིན་ན་ཡང་སྐུ་ཚེ་རིང་པོ་མ་བཞུགས་པར་དེ་མཐར་དགུང་གྲངས་བཅུ་གཅིག་གི་ཐོག་ལ་ཡང་ཆམ་ནད་ཀྱི་རྐྱེན་པས་དགོངས་པ་རྫོགས་འདུག་སྐུ་གདུང་རྩེ་པོ་ཏ་ལ།
དགུང་ལོ་བཅུ་གཅིག་ལ་དགོངས་པ་རྫོགས། རྒྱལ་མཆོག་འདིའི་སྐུ་དུས་སུ་ཨ་ནི་ཡང་རྒྱ་ནག་ཕྱོགས་ནས་བོད་ནང་ལ་ཡང་ལྐོག་ངན་བཟོས་པའི་ལོ་རྒྱུས་བྱུང་པ་འདྲ་འདིའི་ཐད་ལ་ཅིག་གསུང་གནང་དང། རྒྱལ་མཆོག་འདིའི་སྐུ་དུས་ལ་བོད་ནང་ལ་ཡང་རྒྱ་ནག་མན་ཇུའི་གནས་སྟངས་དེ་རྩ་བའི་དེ་ཇེ་སྡུག་ཇེ་ཞན་དུ་འགྲོ་བར། སོང་ཙང་བོད་ནང་གོང་མའི་ནུས་ཤུགས་བསྐྱར་གསོ་ཡོང་ཐབས་ཡང་རྒྱ་མིའི་གསང་བའི་ལས་བྱེད་པ་མང་པོ་ཨ་ནི་གྲྭ་པ་ཡིན་ཁུལ་བྱས་ནས་བརྫུས་ནས་གདན་ས་ཁག་ནང་ལ་ཡང་འཛུལ་ཞུགས་བྱས་ཏེ་གྲྭ་པ་དམངས་ཀྱི་ཁོག་པ་ལས་ཁོག་པ་བརྒྱངས་ནས་ད་གང་ལྟར་གཞུང་དང་འབངས་བར་ལ་དཀྲུག་ཤིང་གྱི་ལས་འགུལ་སྤེལ་བ་ཡིན་ཙང་བོད་གཞུང་ནས་མཁྱེན་རྟོགས་བྱུང་དོན་བོད་ཀྱི་ས་ཁུལ་སྟོད་སྨད་བར་གསུམ་དུ་ཕྱི་རྒྱལ་བའི་མི་སྣ།

ཟེར་ནམ་དྲན་ན། ད་སྤྱི་ཁྱབ་མཁན་པོ་ཟེར་འདི། རྒྱལ་བ་སྐུ་ཕྲེང་བརྒྱད་པ་འཇམ་དཔལ་རྒྱ་མཚོའི་སྐུ་དུས་ནས་ནི་གསར་དུ་བསྐོ་བཞག་གནང་བ། འདི་རྩེ་སྐོར་ཞེས་ནི་གཞུང་ཞབས་སེར་མོ་བའི་ཁོངས་ནས་གནས་རིམ་གྱི་རིམ་པ་གསུམ་པ་ཡིན་པ། ལས་འགན་འདི་གོང་ས་མཆོག་གི་སྐུ་མདུན་དུ་ནི་གཏན་སྡོད་ཀྱིས་ལས་དོན་ཆེ་ཕྲ་གང་ཅི་ལ་ཡང། གཞོགས་འདེགས་ཞུ་བ་དང་སྐུ་སྒེར་གྱི་སྐུ་རྒྱུ་ཕྱག་རྫས་བདག་པོ་བྱེད་མཁན་ཕྱག་མཛོད་ལྟ་བུ་ཞིག་རེད་འདུག་ཡང་ལས་དོན་གལ་ཆེ་བའི་སྐབས་དེ་ཡང་བཀའ་ཤག་དང་ལྷན་རྒྱས་ལ་ཡང་མཉམ་ཚོགས་བྱས་པའི་སྐུ་དབང་དེ་འདྲས་འདུག་ལ། དེ་ནས་ད་སྲིད་སྐྱོང་དང་ཟེར་ཡ་འདི ྋགོང་ས་མཆོག་སྐུ་འཚོ་བཞུགས་སྐབས་ལ་ཆབ་སྲིད་ཀྱི་སྐུ་དབང་རྩིས་བཞེས་མ་གནང་གི་བར་ལ་ཡང་ཐུགས་འགན་བཞེས་མཁན་དེ་ལ་ཡང་སྲིད་སྐྱོང་ཟེར་ཏེ་ཞུ་བ་དང། ཡང ྋགོང་ས་མཆོག་སྐུ་འཚོ་བཞུགས་མེད་པའི་སྐབས་ལ་ཡང་ཆབ་སྲིད་ཀྱི་ཐུགས་འགན་བཞེས་མཁན་དེ་བླ་མ་ཡིན་ན་རྒྱལ་ཚབ་དང། སྐྱ་བོ་ཡིན་ན། མི་སྐྱ་ཡིན་ན་སྡེ་སྲིད་ཅེས་བྱས་ཞུ་གི་ཡོད་འདུག་དེ་སྔ་བོད་རང་དབང་ཡོད་པའི་སྐབས་ལ་གཞུང་ཞབས་ཁྱོན་བསྡོམས་པའི་སེར་སྐྱ་གཅིག་ཏུ་བསྡོངས་ནས་ས་དབང་ཟེར་ཏེ་ད་བཀའ་བློན་བཞི་དང་དྲུང་ཡིག་ཆེན་མོ་བཞི་རྩིས་དཔོན་བཞི་རྩེ་དྲུང་ཞེས་སེར་མོ་བའི་གཞུང་ཞབས་བརྒྱ་དང་བདུན་ཅུ་དོན་ལྔ་དྲུང་འཁོར་ཞེས་སྐྱ་བོ་བའི་བརྒྱ་དང་བདུན་ཅུ་དོན་ལྔ་སྐོར། ཞིག་འདུག་དེའི་སྐོར་ལ་ཀ་དང་སྐུ་སྲུང་དམག་མི་ཆིག་སྟོང་སྐོར་དང་དེ་ནས་ཁ་ནས་མ་བར་དམག་སྒར་རེ་རེ་ལ་ཡང་དམག་གྲངས་ལྔ་བརྒྱ་ཡན་མན་ཡོད་པའི་ཨ་ནི་ཅིག་གྲྭ་བཞི་དམག་སྒར་ལ་སོགས་པ་དེ་འདྲའི་ཟུར་དུ་ཡོད་པ་འདུག་ཨ་ནི་ཡང་བོད་ནང་ལ་ཅིག་མི་སེར་གྱི་ཛ་དྲག་གི་སྐུ་ངལ་ཆེན་པོ་འཕྲད་པའི་སྐབས་ལ་ཡང་བཅོ་བརྒྱད་དྲུག་ཅུ་ཞེས་དེ་ཡུལ་དམག་སྐོང་བའི་སྲོལ་འདུག་བཅོ་བརྒྱད་དྲུག་ཅུ་ཟེར་དེ་ལོ། བཅོ་བརྒྱད་ཡན་འདབ་དང་དྲུག་ཅུ་མན་འདབ་ཀྱི་བྱས་ནས་འདི་འདྲའི་ཡུལ་དམག་བསྐོངས་ནས་གང་ལྟར་གཞུང་གི་དམག་མི་ཁ་གསབ་དང་དཔུང་སྣོན་རོགས་པ་བྱས། དེ་འདྲས་སྔར་སྲོལ་གནང་བ་དེ་འདྲས་བྱུང་འདུག་ལགས། དེ་དང་ཕྱོགས་མཚུངས་རྒྱལ་མཆོག་སྐུ་ཕྲེང་དགུ་པ་ལུང་རྟོགས་རྒྱ་མཚོ་མཆོག་སྐུ་ན་ཕྲ་བའི་དུས་སུ་དགེ་བའི་བཤེས་གཉེན་མང་པོ་བསྟེན་ཏེ་གསན་བསམ་མཛད་པ་མ་ཟད་གཞུང་ཆེན་པོད་ལྔའི་ཡ་གྱལ་མངོན་རྟོགས་རྒྱན་དང་དབུ་མ་འཇུག་པ་སོགས་རྒྱ་གཞུང་དུ་མ་ཡང་ཐུགས་ལ་འཛིན་དགག་བཞག་སྤོང་གསུམ་མཛད་པས་བསྟན་འགྲོར་སྨན་པའི་མཛད་བཟང་རྨང་གཞི་ཚུགས་ཡོད་ན་ཡང། བོད་འབངས་བསོད་ནམས་ཀྱིས་མ་ཟིན་པའི་རྐྱེན་གྱིས་ཕྱི་ལོ་གཅིག་སྟོང་བརྒྱད་བརྒྱ་བཅོ་ལྔ་ལོར་དགུང་གྲངས་བཅུ་ཙམ་ལ་ཕེབས་དུས་མགུལ་ཆམ་བཞེས་ཏེ་སྐུ་མྱ་ངན་ལས་འདས་ཡོད་ལུགས་རྣམ་རྒྱལ་གྲྭ་ཚང་གི་དྲ་རྒྱའི་ཐོག་གནས་ཚུལ་བཀོད་ཡོད་པ་རེད། དེ་བཞིན་རྒྱལ་མཆོག་སྐུ་ཕྲེང་དགུ་པ་ལུང་རྟོགས་རྒྱ་མཚོའི་སྐུ་དུས་སུ། གནས་སྐོར་བ་སོགས་འགྲུལ་བཞུད་བྱེད་པའི་སྐབས་བྱང་སྟོང་དུ་འཁྱམ་ཉུལ་བྱས་པའི་རྐུན་མ་དང་ཇག་པས་འཕྲོག་བཅོམ་བྱེད་པའི་དཀའ་ངལ་བྱུང་བར་བརྟེན་བོད་གཞུང་གིས་མདོ་སྨད་གཉིས་ལ་སྒར་དཔོན་དྲག་འདེམས་གནང་སྟེ་གནས་སྐོར་བ་དང་ཚོང་པ་ཁག་རྐུན་མ་དང་ཇག་པ་ལས་སྲུང་སྐྱོབ་གནང་བའི་སྲོལ་བཟང་བཙུགས་ཡོད་པ་དང། སྐབས་དེར་བོད་ཀྱི་ནང་གནས་སྡོད་བྱེད་མཁན་མན་ཇུ་ཨམ་བན་གྱིས། བོད་རྒྱ་མཆོད་ཡོན་གྱི་མཐུན་ལམ་ཙམ་ལས་བོད་ཀྱི་ཆབ་སྲིད་ལ་ཐེ་བྱུས་ནམ་ཡང་མེད་པའི་ཁར། མན་ཇུ་གོང་མའི་ཆབ་སྲིད་ཀྱི་གནས་སྟངས་མར་ངོའི་ཟླ་ལྟར་ཉམས་རྒུད་དུ་འགྲོ་བཞིན་པར་བརྟེན། བོད་ནང་གོང་མའི་ནུས་ཤུགས་གསར་བ་ཞིག་སླེབས་ཐབས་སུ། དགོན་པ་ཆེ་ཁག་གི་ནང་རྒྱ་རིགས་གྲྭ་པ་མང་པོ་བཏང་སྟེ། བོད་མིའི་བསམ་བློར་ཤུགས་རྐྱེན་ངན་པ་སྤེལ་ཐབས་བྱས་པར་བརྟེན། བོད་གཞུང་གིས་ས་མཚམས་ཁག་ལ་བོད་ནང་ཕྱི་རྒྱལ་མི་རིགས་འགྲུལ་བཞུད་མི་ཆོག་པའི་བཀའ་རྒྱ་བཏང་བ་སོགས་གནང་ཡོད་པ་རྣམ་རྒྱལ་གྲྭ་ཚང་གི་དྲ་རྒྱའི་ཐོག་བཀོད་ཡོད་པ་རེད། ད་རིང་འདིར་མཚམས་འཇོག་ཞུ་གི་ཡིན་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།